ཨ་ནི་ཆོས་དང་བི་གའི་སྟོན་པ་ལ་དཔེར་རིམ་གྲོ་བྱེད་ཡ་དེ་རེད། ཁྲི་བཤམ་ཡ་འདྲ་པོ་དང། གདན་ཡ་བཙག་ཡ་འདྲ་པོ་ཁྲི་ཆོས་ཅིག་བཤད་ཀྱི་ཡོད་དུས་ན་ཅིག་ཁྲི་འདྲ་པོ་ཅིག་ཡང་མེད་ན་བསྡད་ས་ག་འདྲ་སློབ་མ་ཚོ་ལས་ཆོས་ཉན་མཁན་ཚོ་ལས་བསྡད་ས་མཐོ་ས་ཅིག་སྒང་ལ་བསྡད་དགོས་རེད་སོ་སོ་སོ་སོ་ཆོས་ཤེས་མདོག་ཁ་པོ་ཡོད་མེད་ང་ཆོས་ཤེས་མཁན་ཡིན་པ་ཅིག་རེད་ང་དགོས་མ་རེད་བསྡད་བསྡད་ས་ཅི་སོ་སོ་ལྟ་བུ་ཟག་བཅས་ཉེ་བར་ལེན་པའི་ཕུང་པོ་སྡུག་བདེན་ཡིན་པ་ཡིན་ན་ཡང། མ་ཆོས་བཤད་སྒང་ལ་ཡར་བསྡད་དགོས་རེད་གི་ཆོས་ཀྱི་ཆེ་བ་གི་དོན་དང། སངས་རྒྱས་ཀྱིས་གསུངས་པའི་ཆོས་ཀྱི་ཆེ་བ་དང། དེའི་གསུང་པ་པོ་པི་ཀའི་སངས་རྒྱས་ཀྱི་བའི་ཆེ་བ་དང། དེ་འདྲི་གི་དོན་དག་ལ་ཡར་འབུར་འབུར་ཡོད་ས་ཡར་བསྡད་དགོས་དང། ཨ་ནི་ཆོས་བཤད་ཚར་སོང་ན་ག་བ་དེ་གར་བསྡད། ས་ཁར་མར་ཉལ་དེ་གར་ན་ཉལ། ཁྱད་པར་ཅང་ཡོད་མ་རེད། ཨ་ནི་ཆོས་བཤད་དུས་སྒང་ལ་ཡར་འབུར་འབུར་སྒང་ལ་ཡར་བསྡད། ག་རེ་ཟེར་ན་ཕྱོགས་གཅིག་ནས་དགོས་ཆེད་ཡོད་རེད། རོ་དང་གོ་དགོས་རེད་བ་དེ་ཚོའི་བཞག་དེ་ཡ་དེ་ཨ་ནི་གོ་ཡ་གི་ཆེད་དུ་ཚུད་བར་བ་དང་ཨ་མཆོག་ནང་གོ་བ་དང་བྱེད་དང་ངོ་འདི་རེད། དོ་སི་མཐོ་དམན་འདྲ་པོ་ཏོག་ཙམ་ཡོད་པ་ཅིག་ནས་བཤད་ཀྱི་ཡིན་ན་ཨ་ནི་སློབ་མའི་རྒྱུད་ལ་བིག་བྱིན་རླབས་འཇུག་ཡ་གི་ཆེད་ཡོད་པ་རེད་དེ་ཏན་ཏན་གི་བ་དང་འདྲ་འདྲ་འདྲ་པོ་བཤད་བསྡད་ན་བྱིན་རླབས་དེ་འཇུག་གི་མ་རེད། བྱིན་རླབས་མ་འཇུག་ན་སེམས་ལ་ཕན་གི་མ་རེད།

གང་ལ་བཤད་པ་དང་ཆོས་བཤད་ས། བཤད་དང་མི་བཤད་པའི་ཁྱད་པར་རེད། ཡུལ་གང་ལ་བཤད་དང་མི་བཤད་པའི་ཁྱད་པར། ག་བ་ལ་བཤད་དགོས་རེད་ག་དུས་ག་རེ་ལ་བཤད་རྒྱུ་ཡོད་མ་རེད། ཆོས་ཕི་གས་སྙན་སེང་ཞུས་པའི་ག་ལ་རེ་ལམ་སང་བཤད་རྒྱུ་ཡོད་མ་རེད་ད་ངས་ཅིག་ཤེས་ཀྱི་མེད་ངས་དེ་ཞེ་དྲག་རྒྱུས་མེད་དུ་འདུག་མ་གཞི་ཁོ་རང་ཚོས་ཆོས་ཞུ་མཁན་ཚོ་གི་རྩད་གཅོད་བྱས་ནས་སླེབས་ཡོང་མཁན་རེད་བ་ཁོ་ལ་ཡོད་རེད་ཁོས་ཤེས་ཀྱི་རེད་བསམས་ནས། པའི་ཆོས་གནང་རོགས་གནང་ཞུ་གི་ཡོད་རེད་པ། མ་གཏོགས་ཚོང་ཁང་ནང་མར་སོང་རྒྱུ་ནི་རྒྱུས་མེད། ཚོང་ཁང་གཅིག་ནང་སྒོ་ཡར་ཕྱེས་ནས་ཁྱེད་རང་ལ་ཅ་ལག་དེ་ཡོད་པས། དེ་དེ་འདྲ་པོ་མ་རེད་བ། དང་པོ་ཕྱི་ལོག་ནས་རྩད་གཅོད་བྱས་ནས་སླེབས་ཡོང་བ་རེད་བ། རེད་དེ། ཨོ་དེ་ངས་ཞེ་དྲག་ཤེས་ཀྱི་མེད་ཟེར་རེད་བ། དེ་ང་འཇོན་མེད། དེ་དཔེ་ཆ་ང་མེད་ཟེར་རེད་བ། དེ་འདྲའི་བྱས། ཨ་ནི་སྒུག་དགོས་ཀྱི་ཡོད་རེད། ད་གང་ཅི་ཆོས་བཤད་ཡ་དེ་གི་བསྟན་པ་ལ་ཕན་གི་འདུག་ཕན་གི་མི་འདུག་བལྟས་ནས། སློབ་མའི་སེམས་ལ་ཕན་ས་རེད་ཕན་ས་མ་རེད་དེ་རེད། ཨ་ནི་ཆོས་དེ་འདྲའི་འདུག་ན་བཤད་གསོལ་བ་མ་བཏབ་པར་དེ་ན་མི་བྱའོ། ཆོས་གནང་རོགས་གནང་མ་བྱས་ན་ཨ་ནི་ཆོས་གནང་རྒྱུ་ཡོད་མ་རེད་ཆོས་དགོས་པས་ཆོས་དགོས་པས་ཟེར་འགྲོ་བསྡད་ན་དེ་འགྲིག་ཡ་ཡོད་མ་རེད་བ་ད།

ཨོ་དོ་སི་ཡིན་དུས་སྒང་ལ་ཀུན་སློང་ག་རེ་ཡོད་མེད་ཧ་གོ་གི་མ་རེད་པ། ད་སོ་སོ་སོ་སོ་ཧ་གོ་གི་ཡོད་ཙང་སོ་སོའི་ཀུན་སློང་དེ་བི་ཀའི་ཆོས་བཙོང་ཡ་གི་ཀུན་སློང་བྱེད་རྒྱུ་ཡོད་མ་རེད། བི་ཀའི་ཉེས་པ་ཆེན་པོ་ཞེ་དྲག་རེད། བཙོང་དགོས་ན་ཅ་ལག་བཙོང་རྒྱུ་ཡོད་རེད་རེད་པ་ད་དཔལ་འབྱོར་བྱེད་དགོས་ན་ཀོ་འཇིག་རྟེན་གི་ཐོག་ནས་དཔལ་འབྱོར་སྒྲུབ་ཡ་ཡོད་རེད་པ་ད་འཇིག་རྟེན་གི་ལུགས་དང་མཐུན་པའི་དཔལ་འབྱོར་བྱེད་རྒྱུ་ཡོད་རེད་པ་ད་ཨོ་དོ་སི་རེད། ད་གང་ཅི་ཨོ་དོ་སི་བྱེད་ན་ད་གང་ཅི་དེ་མ་བྱེད་ན་ཆོས་ཆོས་ཕུང་འདྲ་པོ་ཆགས་འགྲོ་གི་རེད་ཟེར་ད་ཀུན་སློང་ཡག་པོ་ཆོས་བཤད་མཁན་གི་ཀུན་སློང་ཡག་པོ་མ་བྱས་ན། རྡོ་རྩིག་ཡིན་དུས་གང་ལྟར་ས་བཅད་བཞི་དེ་ཡོང་དུས་དགོས་ཡ་དེ་ཆོས་བཤད་པའི་ཕན་ཡོན། འོ་ད་དེ་ནི་བསམ་པ་དང་སྦྱོར་བ་ཇི་ལྟ་བུས་བཤད། སྟོན་པ་དང་ཆོས་ལ་རིམ་གྲོ་བྱེད། གང་ལ་བཤད་པ་དང་མ་བཤད་པའི་ཁྱད་པར་གསལ་བ་དེ་རེད། ད་དེ་ནི་ཆོས་བཤད་པའི་བཤད་པའི་ཚུལ་ཉན་པའི་ཚུལ་མཇུག་ཏུ་ཐུན་མོང་དུ་བྱ་བ། ཆོས་འཆད་ཉན། ད་མ་མཐའ་ཤོ་ལོ་ཀ་གཅིག་བྱས་པ་ཡིན་ན་ཡང་མཇུག་དེ་བསྔོ་བ་བྱེད་དགོས་རེད། ཉེར་བ་དང། བསྔོ་བ། ད་ལྟའི་དང་ཐ་དེ་རེད་འཇུག་དུས། དེ་ནས་རིང་པོའི་གསུང་ཡ་འདྲ་པོ་དང་སྦྱར་བ་མ་ལུས་གསུང་ཡ་འདྲ་པོ་བསྔོ་བ་ག་རེ་གསུང་ན་བསྔོ་བ་སྨོན་ལམ་ཡག་པོ་ཅིག་བྱེད། འགོ་དེ་བའི་ཀུན་སློང་ཡག་པོ་བཅོས་མཇུག་དེ་བསྔོ་བ་སྨོན་ལམ་བྱས་ཐོག་མཐའ་གཉིས་ན་བྱ་བ་གཉིས་ཟེར་ཏེ་ག་དུས་ཡིན་ན་དགོས་ཀྱི་ཡོད་རེད་བ་འོ་དེ་རེད། ད་ལྟོ་སོད་ཡང་བསྐྱར་ཞུ་ཡག་འདྲ་པོ་དེ་ད་ཉམས་ཁྲིད་ཀྱི་ཚུལ་འདྲ་པོ་ཅིག་ཡིན་འདྲ་བ་དང་བཤད་ཁྲིད་ཡིན་ན། སྒོ་ཤ་ཆག་འགྲོ་བཞིན་ན་འགྲིག་གི་རེད་བ་ཀོ། དཔེ་ཐོག་དྲོ་དོང་ར་བ་ཆེ་དེ་ལ་བཤད་པ་རྒྱབ་ས་རྒྱབ་ས་བྱས་མར་འགྲོ་བཞིན་ན་འགྲིག་གི་རེད་དེ་ལྟ་བའི་ཉམས་ཁྲིད་ཀྱི་གོ་ཆོད་པ་ཡིན་དུས། ཨ་ནི་བཤད་ད་ལྟ་བཤད་པ་ཞིབ་ཞིབ་རང་ད་དགོས་ཀྱི་མ་རེད་དེ། ཡང་བསྐྱར་བའི་བློ་ཐོག་ལ་མར་བཤད་ཡ་དེ་ཉམས་ཁྲིད་ཀྱི་ཚུལ་འདྲ་བ་དེ་ཡིན། ཨོ་ད། ཨོ་ལགས་སོ་དེ་ཡང་ཇི་སྐད་དུ་རྒྱ་གར་གྱི་པཎ་གྲུབ་ཆེན་པོ། འོ་ད་དེ་ནི་ཙནྡྲ་ཀཱིརྟིའི་གསུང་ལས་གང་ཚེ་རང་དབང་འཇུག་ཅིང་མཐུན་གནས་པ་གལ་ཏེ་འདི་བདག་འཛིན་པར་མི་བྱེད་ན། གཡང་སར་ལྷུང་བས་གཞན་དབང་འཇུག་འགྱུར་བ་དེ་ལས་ཕྱི་ནས་གང་གིས་སློང་བར་འགྱུར་ཞེས་གསུངས་པ་ན་བདག་གིས་ད་ད་རེའི་བི་གའི་རང་དབང་འཇུག་ཅིང་བི་གའི་སོ་སོའི་བི་གའི་རང་དབང་གི་ཐོག་ནས་བི་གའི་དམ་པའི་ཆོས་འཇུག་ཆོག་ཡ།

རེད་བ་ད། འདི་ནི་མི་ཉིད་དབུས་སྐྱེས་དབང་པོ་ཚང་ལས་མཐའ་མ་ལོག་གནས་ལ་དད་གསུང་ཡག་གི་རང་འབྱོར་ལྔ་དེ་ཚོ་ཚང་བསྡད་ཡོག་རེད་ད་གཞན་གི་ངོས་ནས་བའི་ཚང་དགོས་ཡག་གི་དེ་ནི་གཞན་འབྱོར་ལྔ་ཟེར་ནི་རེད་བ་ད་འོ་ད་སངས་རྒྱས་བྱོན་དང་དེས་ཆོས་གསུངས་བསྟན་པ་གནས་དང་དེའི་རྗེས་འཇུག་ཟེར་ཡག་གི་གཞན་འབྱོར་ལྔ་དེ་ཚོ་ཚང་བསྡད་ཡོག་རེད་བྱས་ཙང་རང་དབང་འཇུག་ཅིང་མཐུན་གནས་པ་ཟེར་རེད་བ་ད་ག། འོ་ད་དེ་ཡིས་དེ་ནི་ད་སོ་སོ་འཛིན་པར་མ་བྱས་ན་སྐབས་དེ་ལ་མཐུན་རྐྱེན་དེ་དེ་འཛོམས་པའི་ཁ་ཐུག་ལ་གང་ཚེ་རང་དབང་འཇུག་ཅིང་མཐུན་གནས་པ་གལ་ཏེ་འདི་བདག། བདག་འཛིན་པར་མ་བྱས་ན། འོ་ད་བདག་ཟེར་ཏེ་སོ་སོ་རེད་བ། སོ་སོ་ཟེར་ཏེ་ད་ག་འདྲས་ཅིག་འདུག་ཅིག་བདག་འཛིན་པར་ཟེར་ཏེ་སོ་སོ་ཟེར་ཏེ་ག་བ་འདུག་ག་འདྲས་ཅིག་འདུག་འོ་ད་བདག། ང། ཅི་དང་བདག་དང་ང་དང་དོན་གཅིག། འོ་ད་ཨ་ནི་ང་ཟེར་ཏེ། ཐོག་མ་མེད་པ་ནས་འདི་རུ་ཡོང། ཨོ་ད་འདི་ནས་ཕྱི་མ་འགྲོ་ཡ། ཨོ་ད་དེ་འདྲ་ཅིག་རེད། རེད་བ་ད། ཨོ་དེ་ལ་ད། བི་གའི། བདག་འཛིན་པར་མ་བྱས་ན། ད་ཕྱི་མ་ལ་འགྲོ་དགོས་ཀྱི་ཡོད་རེད་བ་ཕྱི་མ་ལ་འགྲོ་དགོས་ཀྱི་ཡོད་དུས། ཨོ་ད་གལ་ཏེ་འདི་ད་བདག་འཛིན་པར་མ་བྱས་ན་གཡང་སར་ལྷུང་བས་གཞན་དབང་འཇུག་འགྱུར་བ། ད། གཡང་ས་ལ་ངན་སོང་རེད་བ་ད་ངན་སོང་གི་བའི་གཡང་ས་ཆེན་པོའི་ནང་དུ། ཨོ་ད། ཟག་སོང་ན་གཡང་སར་ལ་ཨ་ནི་གཞན་དབང་དུ་ཕྱིན་པ་རེད། དང་ཆོས་སྒྲུབ་ཡག་གི་མཐུན་རྐྱེན་དེ་ཚོ་གང་ག་ད་མེད་པ་ཆགས་རེད་རང་རང་ནས་འབྱོར་དགོས་ཡ་འབྱོར་བ་དེ་བ་དང་གཞན་ནས་འབྱོར་བ་དེ་ཡ་གང་ག་མེད་པ་ཆགས་ཚར་རེད་དེ་ཡིན་དུས་གཞན་དབང་དུ་གྱུར་བ་དེ་ལས་ཕྱི་ནང་གང་གི་ལོང་བ་རྒྱུ་ད་ངན་སོང་ལ་བི་གའི་འཁྱམས་ཚར་ནས་ད་ལས་མ་ཟད་བར་དུ་བསྡད་རྒྱུ་རེད་མ་གཏོགས་ད་དེ་ལ་སུ་གང་གི་བི་གའི་མགོན་སྐྱབས་དཔུང་གཉེན་བྱེད་ཐུབ་ཡ་འདྲ་པོ་སུ་གང་མེད་པ་རེད། རེད་པ་དང་དེ་སོ་སོའི་མ་འབྱུང་བ་རེད་པ་དང། ད་མགོན་སྐྱབས་དཔུང་གཉེན་བཙལ་ནས་བཙལ་རྒྱུ་ཡོད་ཡ། སོ་སོ་པའི་ཆོས་སྒྲུབ་པའི་མཐུན་རྐྱེན་ཚང་མ་ཚང་བསྡད་པའི་སྐབས་དེ་ལ་ད་གཟབ་གཟབ་ཡག་པོ་ཅིག་གནང་དགོས་རེད། རེད་པ་དང་རང་ཕ་རྒྱ་རོ་ཆུ་རྒྱབ་ཚང་མ་ལོག་གི་འདུག་གས་གཟབ་གཟབ་ཡག་པོ་བྱེད་ད་རེས་པའི་མི་ལུས་བཟང་པོ་དེའི་ནང་ནས་དལ་བརྒྱད་འབྱོར་བཅུ་ཚང་བའི་ལུས་རྟེན་བཟང་པོ་ཐོབ། འོ་ད་དེའི་ནང་ནས་བི་གའི་ད་མཇལ་བར་དཀའ་བའི་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་དང་དེའི་ཡང་སྙིང་འོ་ད་ཁམས་གསུམ་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི་མདོ་སྔགས་ཟུང་འབྲེལ་ད་སོ་སོའི་མ་འཇོན་འབད་བརྩོན་མ་བྱས་པ་རེད་མ་གཏོགས་བརྩོན་པ་ཡིན་ན་ད་འོ་ད་དེ་ནས་ལོ་གསུམ་ཕྱོགས་གསུམ་ཙམ་ལ་ཡང་དེ་ནས་ཟུང་འཇུག་གི་འོ་ད་གོ་འཕང་བདེ་བླག་ཏུ་རྙེད་ཐུབ་ཡག་ཏན་ཏན་ཡིན་པ་རེད་རེད་པ་དང་སྔོན་གྱི་བི་གའི་རྗེ་བཙུན་མི་ལ་རས་པ་ལྟ་བུའི་འབད་བརྩོན་ཅིག་སོ་སོས་བྱས་ཐུབ་པ་ཡིན་ན་འོ་ད་ལོ་མང་པོ་འགོར་དགོས་ཀྱི་ཡོད་མ་རེད་ལོ་ཁ་ཤས་ཅིག་གི་རིང་ལ་ཡང་ཟུང་འཇུག་གི་གོ་འཕང་ཐོབ་ཐུབ་ཡག་ཅིག་རེད་དེ་འདྲའི་གི་བི་གའི་བསྟན་པ་རྩ་ཆེན་པོ་དང་འོ་མཇལ་ནས་འོ་ད། དེ་སྟོན་མཁན་གྱི་བས་ཐེག་པ་ཆེན་པོའི་དགེ་བའི་བཤེས་གཉེན་འོ་དང་རབ་དང་རིམ་པ་མཇལ་རེད་པ་དང། འདུག་སེ་ཡིན་དུས་གང་ལ། རེད་རེད་པ་དང་གང་བྱས་པའི་དགེ་བའི་བཤེས་གཉེན་བས་མ་ཕྲད་པའི་བས་དཀའ་ངལ་འདྲ་བ་ཡོད་མ་རེད་པ་དང་འོ་དང་སོ་སོས་བཤེས་གཉེན་བསྟེན་ཚུལ་བྱས་མ་ཐུབ་པའི་དཀའ་ངལ་རེད་མ་གཏོགས་དགེ་བའི་བཤེས་གཉེན་མཇལ་རྒྱུ་ཡོང་གི་འདུག་པ་རབ་དང་རིམ་པ་མཇལ་བ་རེད་པ་དང་འོ་དེ་ཡིན་ཙང་དེ་འདྲའི་གི་བས་མཐུན་རྐྱེན་ཚང་བསྡད་པའི་སྐབས་འདི་ལ། དེ་ནས་ད། བི་གའི་དལ་བའི་རྟེན་ལ་སྙིང་པོ་ལེན་པ་ཅིག་བྱེད་དགོས་ཀྱི་འདུག་བསམ་པ་བྱས། ད་དལ་བའི་རྟེན་ལ་སྙིང་པོ་ལེན་དགོས་ཡག་གི་སྙིང་པོ་ག་རེ་རེད། འོ་ད་རྒྱལ་བའི་བི་གའི་དགོངས་པ་མཐར་ཐུག་འདྲ་པོ་ག་རེ་རེད། འོ་ད་དེ། བི་གའི་སྤྱིར་བའི་སྐྱེས་བུ་གསུམ་དང་དེའི་ནང་ནས་དེ་ནི་ངེས་འབྱུང་བྱང་སེམས་ཡང་དག་པའི་ལྟ་བ་གསུམ་པོ་དེ། ད་ཇི་ལྟར་ཁོ་རང་ཡོད་ཡོད་ག་རེད་ཁོ་རང་ཡོད་པ་ཡིན་པ་ཡིན་ཙང་ངེས་འབྱུང་བྱང་སེམས་ལྟ་བ་གསུམ་དེ་ཡོད་པ་རེད་པ་དང་ཁོ་ཡག་ཡོད་པ་བཟོ་དགོས་ཡ་ཡོད་མ་རེད་དེ་རང་གི་རྒྱུད་ལ་ཡོད་པ་ཅིག་བྱེད་དགོས་ཀྱི་ཡོད་རེད་ངེས་འབྱུང་བྱང་སེམས་ཡང་དག་པའི་ལྟ་བ་དེ་སོ་སོའི་རྒྱུད་ལ་ཨེ་སྐྱེ་ཅིག་བརྟག་ནས་རེད་པ་དང་བསྐྱེད་བསྐྱེད་ཡག་གི་ཐབས་ཤེས་ཅིག་ཨོ་ད་དེ་འདྲས་ཡོང་པ་ལ་ཨ་ནི་བི་གའི་བྱང་ཆུབ་ལམ་གྱི་རིམ་པ་འདི་ལྟ་བུ་ལ་མ་བརྟེན་པ་ལ་ཡོང་གི་མེད་པ་ཡིན་ཙང

སྐལ་ལྡན་གྱི་སྐྱེས་བུ་སངས་རྒྱས་སར་བགྲོད་པའི་ཐེག་པ་མཆོག་གི་ཆོས་ལུགས།། འོ་ད་དེ་ནས། ད་ཤིང་རྟའི་སྲོལ་འབྱེད་ཆེན་པོ་དཔའ་མགོན་འཕགས་པ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་གཉིས་ཀྱི་ལམ་སྲོལ། འོ་ད་དེ་ནས། སྒྲུབ་པ་དང་དཔལ་མཉམ་མེད་ཇོ་བོ་རྗེ་དང། དེ་ནས་འཇམ་མགོན་བླ་མ་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི་ཐུགས་ཀྱི་བཅུད་ཕྱུང་བ་ལྟ་བུའི་གདམས་པ་ཟབ་མོ། ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གི་གནད་ཐམས་ཅད་མ་ཚང་བ་མེད་པར་གང་ཟག་གཅིག་འཚང་རྒྱ་བའི་ལམ་གྱི་རིམ་པར་བསྒྲིགས་པ། འོ་ད་དེ་ནི་བྱང་ཆུབ་ལམ་གྱི་རིམ་པའི་ཁྲིད་ཕུད་དབང་དུ་བྱས་ནས་དེ་ལ་དེ་ནི་ས་བཅད་དེ་སྔར་གསུངས་ཡོན་བདག་དབང་དུ་བྱས་ན། ད་རྩ་བའི་ས་བཅད། ད་རེད་པ་ད། ད་བི་ཀའི་བླ་མས་མར། ཡང་བསྐྱར་བསྐྱར་བཤད་ཀྱི་བཟོ་འདྲ་པོ་དེ་བློ་ཐོག་ནས་མར་གསུངས། སློབ་མ་ཚོས་བསྐྱར་བཤད་དེ་བློ་ཐོག་ནས་ཉན། ཁ་སང་ད་ག་དུས་ཡིན་ན་སྒོམ་སྐྱོང་ཡོད་རོགས་མ་གཞི་ཆུ་ཚོད་བརྒྱད་པ་ནས་དགུ་བར་སྒོམ་སྐྱོང་དགོས་ཀྱི་ཡོད་བ། འོ་ད་ག། ད་ག་དུས་སྐྱོང་ཡོད་ནའི་གང་ལྟར་དེ་ཡང་དྲན་གསོ་འདྲ་པོ་ཅིག་མར་བཏང་ཡག་གི་དོན་དག་ཅིག་རེད་བྱས་སོང་ཙང། ཨ་ནི། རྩ་བའི་ས་བཅད་དེ་ལ། བླ་མས་མར་བཤད་ཡོང་དུས་སོ་སོ་གས་སྐད་བཅག་དགོས་ཡ་ད་ཡོད་མ་རེད་སེམས་ཀྱི་བག་མཉམ་དུ་མཉམ་དུ་བག་ལབ་བྱས་ན་དེ་ནི་ཡག་པོ་ཡོད་རེད་རྩ་བའི་ས་བཅད་དེ་ནི། དེ་ནི། འདི་རེད་པ་ད་ཆོས་ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་མཛད་པ་པོའི་ཆེ་བ། འོ་ད་དེ་ནི་གདམས་ངག་ལ་གུས་པ་བསྐྱེད་པའི་ཕྱིར་ཆོས་ཀྱི་ཆེ་བ། རེད་པ་ད་ཆེ་བ་གཉིས་དང་ལྡན་པའི་ཆོས་ལ་ཉན་བཤད་ཇི་ལྟར་བྱ་བ། གདམས་པ་དངོས་ཀྱིས་སློབ་མ་ཇི་ལྟར་བཀྲི་བའི་རིམ་པ། རྩ་བའི་ས་བཅད་བཞི་དེ་མེད་ན་ད་ལམ་རིམ་སྒོམ་ཡ་ཡོད་མ་རེད་ལམ་རིམ་ཉམས་སུ་བླང་ཡ་ཡོད་མ་རེད་བྱས་སོང་ཙང་བཞི་དེ་ཡག་པོ་ཅིག་དགོས་རེད་ད་དེའི་ནང་ནས་འདི་ནི་ད་ད་གལ་པོ་ཆེ་ལ་ནན་ཏན་བྱེད་ཡ་ཅིག་ཡོད་རོགས་དེ་ཡིན་དུ་ཡང་འགྱུར་ཆུག་ཚར་ཅིག་བྱེད་ཀྱི་ཡིན་ན། ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་མཛད་པ་པོའི་ཆེ་བ་དེ་ལ། དེ་ནས་མཛད་པ་པོ་ད། རེད་པ་ད་དགེ་བའི་བཤེས་གཉེན་གྱིས། དེ་ནས་ད་སོ་སོ་ཆོས་སྟོན་མཁན་དགེ་བའི་བཤེས་གཉེན་དེས། འོ་ད་དེ་ནས་ཛེ་བཱ། ད་རིགས་ཕུན་སུམ་ཚོགས་པར་སྐྱེ་བ་བཞེས་པའི་ཚུལ། འོ་ད་དེ་ནས་སྐྱེ་བ་བཞེས་ནས་རྟེན་དེ་ལ་དེ་ནས་ཡོན་ཏན་བརྙེས་པའི་ཚུལ། འོ་ད་ཡོན་ཏན་བརྙེས་ནས། བསྟན་པ་ལ་བྱ་བ་མཛད་པའི་ཚུལ། འོ་དེ་རེད།

དེ་ནས་གསུང་རབ་མ་ལུས་གདམས་ངག་ཏུ་འཆར་བའི་ཆེ་བ། ཉེས་སྤྱོད་ཆེན་པོ་རྒྱལ་བའི་དགོངས་པ་བདེ་བླག་ཏུ་རྙེད་པའི་ཆེ་བ། ཉེས་སྤྱོད་ཆེན་པོ་རང་འགག་ཏུ་འགྲོ་བའི་ཆེ་བ། ཞེས་པ། ཆེ་བ་བཞི། ད་དེའི་སྒང་དེ་ལ་ཁྱད་ཆོས་གསུམ། དེ་ནས། དེ་ཀའི་མན་ངག། གདམས་པ་འབེལ་བ་མ་ཚང་བ་མེད་པ་ཅིག་ཡིན་ཙང་ཨ་ནི་མན་ངག་ཏུ་འཆར་བའི་ཆེ་བ་ཞིག་རེད། ཨ་ནི་སེམས་འདུལ་བའི་རིམ་པ་ཅིག་ནི་གཙོ་བོ་བྱས་ནས་སྟོན་ཡོད་ཙང་ལག་ཏུ་བླང་བདེ་བ། ཁྱད་ཆོས། ད་དེ་ནས་ཤིང་རྟའི་སྲོལ་འབྱེད་ཆེན་པོ་གཉིས་ཀྱི་ལུགས་ལ་མཁས་པའི་བླ་མ་རིག་པའི་དབང་ཕྱུག་དང་རིག་པའི་ཁུ་བྱུག་དང་བླ་མ་གསེར་གླིང་པ་གཉིས་ཀྱི་དེ་ནས་མན་ངག་གིས་བརྒྱན་པ་ཡིན་དུས་གང་ལ་གཞུང་གཞན་ལས་ཁྱད་པར་དུ་འཕགས་པ་དང་བྱང་ཆུབ་ལམ་རིམ་ཟེར་བ་གང་ལྟར་དེ་ཁྱད་ཆོས་ཆེ་བ་བཞི་དང་ཁྱད་ཆོས་གསུམ་དང་ལྡན་པ་ཅིག་རེད་བསམ་པ་བྱས། ད་བྱང་ཆུབ་ལམ་རིམ་ཁོ་རང་ཆེ་བ་བཞི་དང་ཁྱད་ཆོས་གསུམ་དང་ལྡན་པ་ཡིན་པ་ཙམ་གྱིས་མི་ཕན་པ།

འགལ་བ་མེད་པ། མཐུན་རྐྱེན་དུ་འགྲོ་བ་ཤ་སྟག་མ་གཏོགས་འགལ་རྐྱེན་དུ་འགྲོ་བ་རྒྱུན་ནས་མེད་པ་ཅིག། ད་དེ་ཅིག་མཐོང་དགོས། བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པ། ང་ཚོས་ད་ལྟ་ཆོས་སྐྱོང་གི་མངོན་རྟོགས་ཀྱི་སྒོ་དེ་འདུག་ཨ། བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པ། བཻ་ཌཱུརྱའི་ས་གཞི་གསུང་རབ་མ་ལུས་གདམས་ངག་ཏུ་འཆར་བའི་སྐྱེད་མོས་ཚལ། ཟེར་ནས་འོང་འདུག་བཻ་ཌཱུརྱ་ཡི་ས་གཞི་བཻ་ཌཱུརྱ་ཡི་ས་གཞི་དེ་ཞེ་པོ་དྭངས་མ་བྱས་ནས་དེའི་ནང་ལ་གཟུགས་བརྙན་གང་ག་ལོ་འདུག་གས་མ་འདྲེས་པ་གསལ་བ་རྫོགས་པ་དང་པི་ཀས་ཁྲ་ལེ་ལེ་བའི་འཆར་ཡོང་བ་རེད་བ་དང་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པའི་བཻ་ཌཱུརྱ་ཡི་ས་གཞི་བྱས་པ་རེད་ཁྲ་ལེ་ལེ་བའི་ཚང་མ་འོ་ད་དེ་ནང་ད་རྒྱལ་བའི་གསུང་རབ་པའི་ཚང་མ་ལོ་སོ་སོ་སངས་རྒྱས་པ་ལ་པི་ཀས་མ་མཁོ་ཡ་མེད་པ་ཕར་གཡུག་ཡ་མེད་པ་འདྲ་པོ་ཅིག་རེད་བ་དང་སངས་རྒྱས་པ་ལ་པི་ཀས་མི་མཐུན་པ་འདྲ་པོ་མི་མཐུན་པའི་རྒྱུ་རུ་མི་འགྲོ་ཡ་འདྲ་པོ་འོ་ད་དེ་འདྲ་ཅིག།

ད། འདི་ཡིན་པ་དང་བཞི་ཡོད་པ། བཞི་རྩ་བའི་ས་བཅད་བཞི་བྱས། ད་དེས་ན་ནི། འདི་འགྲིགས་སོང་བ་ན། ད་ཆེ་བ་གཉིས་དང་ལྡན་པས། ཆོས་ཁུངས་བཙུན་པར་བསྟན་པའི་མཛད་པ་པོའི་ཆེ་བ་དེ་འགྲིགས་སོང། ཆོས་ཀྱི་ཆེ་བ་དེ་འགྲིགས་སོང། དེ་གཉིས་དང་ལྡན་པའི་ད་ཆོས་ལ་ཉན་བཤད་ཇི་ལྟར་བྱ་བ། ཨ། ཉམས་སུ་བླངས་པ་ལ་ཉན་བཤད་རྩ་ཆེན་པོ་རེད་བ། ཨ། ཉན་བཤད་དེ་ཡིན་དུས་ད་ཆོས་ཉན་པའི་ཚུལ་བཤད་པའི་ཚུལ་མཇུག་ཏུ་ཐུན་མོང་དུ་བྱེད་པའི་ཇི་ལྟར་བྱ་བའི་ཚུལ། ལྟ་ཆོས་ཉན་པའི་ཚུལ་ལ། ཨ་ནི། ཐོས་པའི་ཕན་ཡོན་བསམ། རེད་བ་དང་ཐོས་པ་རེད་བ་དང་ཐོས་པའི་ཕན་ཡོན་བསམ་ཡ་དེ། དེ་ནས་ཆོས་སྨྲ་བ་པོ་དང། དེ་ནས་ཆོས་ལ། རིམ་གྲོ་ཇི་ལྟར་བྱ་བ། ད་དེ་ལ། ཀུན་ནས་ཉོན་མོངས་པ་མེད་པ་དང། དེ་ནས། གནས་ལྔ་ཡིད་ལ་མི་བྱེད་པ། ཀུན་ནས་ཉོན་མོངས་པ་མེད་པ་དེ་ལ་ང་རྒྱལ་གྱི་ཉོན་མོངས་མེད་པ་དང། ཁྱད་གསོད་ཀྱི་ཉོན་མོངས་མེད་པ། དགེ་བའི་བཤེས་གཉེན་ལ་ཁྱད་གསོད་ཀྱི་ཉོན་མོངས་མེད་པ། ང་རྒྱལ་གྱི་ཉོན་མོངས་དང་བྲལ་བ་ཆོས་ཉན་དེ་ལ་དུས་སུ་ཉན་པ། དུས་ཚོད་ཏག་ཏག་ལ་དུས་སུ་ཉན་པ། བཀུར་སྟི་བྱེད་པ། སྲི་ཞུ་བྱེད་པ། བླ་མའི་བྱ་བ་སྒྲུབ་པ་ལ་མི་ཁྲོ་བ། རྗེས་སུ་སྒྲུབ་པ། ཆོས་གསུངས་ཚར་ནི་ལག་ཏུ་བླང་དགོས་རེད། བཀའ་བཞིན་སྒྲུབ་དགོས་རེད། བླ་མའི་བཀའ་བཞིན་སྒྲུབ་དགོས་རེད། བླ་མའི་བཀའ་ག་རེ་ཟེར་ཆོས་དེ་རེད། ཨོ་དེ་ཡག་པོ་སྒྲུབ་དགོས་རེད། ཆོས་མ་ཡིན་པའི་བླ་མའི་བཀའ་ཅིག་ཡོང་གི་མ་རེད་པ། ཨོ་དེ་རེད། དེ་ཡིན་དུས་བཀའ་བཞིན་སྒྲུབ་པ། ད་དེ་ནས། ཀླན་ཀ་མི་འཚོལ་བ། ཡོ་མི་བཤད་པ། སོ་སོ་གི། ཆོས་ཉན་ས་གི་དགེ་རྒན་ལ་ཡོ་མི་བཤད་པ། ད་སྐྱོན་མི་འཚོལ་བ་འདྲ་པོ་ཨོ་དེ་རེད།

རེད་བ། དེ་དུས་སུ་སྐྱོན་གྱི་ཆ་ནས་བལྟས་ནི་ཆོས་ཉན་པ་ཡིན་ན་སོ་སོ་ལ་དཔེ་ཀའི་ཉམས་རྟོགས་ཅི་ཡང་ཡོང་གི་ཡོད་མ་རེད། བྱིན་རླབས་འཇུག་གི་མ་རེད། ཉམས་རྟོགས་ཡོང་གི་མ་རེད། དངོས་གནས་ཀྱི་བློ་སྐྱེད། དོན་གྱི་བློ་སྐྱེད་ཡོང་གི་མ་རེད། ཁ་ཐུག་ཁ་ཐུག་ཧ་གོ་ཡ་གཅིག་ད་ཡོང་གི་རེད་བ་བློ་སྐྱེད་ཧ་གོ་ཡ་ལ་བློ་སྐྱེད་ཟེར་གྱི་ཡོད་ན་དེ་འདྲའི་གཅིག་ད་ཡོང་གི་རེད། རེད་བ། ད་མོ་འདི་བྱས། ཡིན་ན་ཡང་གྲོས་དཔེ་ཀའི། རྟོགས་པ་རྒྱུད་ལ་སྐྱེ་ཡ་གི་བློ་སྐྱེད་དེ་ཡོང་གི་མ་རེད། འོ་འདུག་སེ་བྱས་ནས། འདི་ནི། ཆོས་ཉན་པའི་དེ་རེ་བ་དང་ཆོས་དང་ཆོས་སྨྲ་བ་ལ་རིམ་གྲོ་ཇི་ལྟར་བྱེད་པ། ད་ཉན་ཚུལ་དངོས་དེ་ལ་ག་དྲི་དགོས་ཀྱི་ཡོད། ད་ད་ལྟ་ལག་ཏུ་བླངས་རན་པ་རེ་བ་ཉན་ཚུལ་དངོས་དེ། ད་ག་རེ་རེད་ཟེར་ན་གང་ལ་བླ་མས་མར་ཆོས་བཤད་ཡོང་དུས་གང་ལ་སྣོད་གང་བྱེད་སྣོད་ཀྱི་སྐྱོན་གསུམ་དེ་སྤང། འོ་ད་དེ་ནི་རེ་བ་དང། དང་པོ་དང་པོ་དེ་སྣོད་ཁ་སྦུབ་པ་ཟེར་ད་སོ་སོའི་སེམས་གཡེངས་བསྡད་པ་འདྲ་པོ་དང་སེམས་ཁ་གཡེང་མིག་གཡེང་བྱས་བླ་མས་མར་ཆོས་ཅིག་བཤད་བསྡད་ན་སོ་སོས་བསམ་མནོ་གཞན་པ་ཅིག་བཏང་བསྡད་འདྲ་པོ་གཅིག་རེ་བ། ཨ་ནི། དེ་སྣོད་ཁ་སྦུབ་པ་བྱས་པ། ཨ་ནི་སྣོད་དྲི་མ་ཅན་ཟེར་མཁན་ཡག་པོ་ཅིག་ཉན་གྱི་ཡོད་ན་ཡང་ཨ་ནི། ཀུན་སློང་ངན་པ་དང་ཀུན་སློང་ངན་པ་ཚེ་འདིའི་ལྟོ་དང་གོས་དང་གཏམ་དང་དེ་འདྲའི་ཅིག་གི་ཆེད་དུ། འདྲ་པོ་ཅིག་རེད་ད། ཆོས་བསམ་མནོ་ཅིག་བཏང་ནས་ཉན་བསྡད་ཡོད་ན། ཨཱ་དེ་ཀུན་སློང་ངན་པ་རེད། དེ་མི་དགོས་ནས་ད་དུང་རང་གཅིག་ཁོ་གི་དོན་དུ་ཐར་པ་ཐོབ་པའི་ཐར་པ་དོན་དུ་གཉེར་བའི་བློས་ཀུན་ནས་བསླངས་ཏེ་ཉན་པ་ཡིན་ན་སྐབས་དེ་ཀུན་སློང་ངན་པ་རེད། རེད་བ། ད་དེ་ནས། ཨཱ་ནི་སྣོད་ཞབས་རྡོལ་བ། ད། ཡག་པོ་ཅིག་ཉན་ཉན་ཚར་ནས་ཐོས་ནས་ཨཱ་ནི། ཐོས། བསམ་དགོས་ར་བ། གང་ཐོས་པ་དེ་ལ་དེ་བསམ་དགོས་རེད། མ་བསམ་ན་བསམ་བྱུང་གི་ངེས་པ་རྙེད་ཐུབ་ཀྱི་མ་རེད། བསམ་བྱུང་གི་ངེས་པ་མ་རྙེད་ན་བརྗེད་འགྲོ་གི་རེད་ལམ་སང་ལམ་སང། བརྗེད་ན་ཤེས་པ་ག་རེ་གསུང་གི་ཡོད་པ་དང། ག་ཚད་ཅིག་ཤེས་ཀྱི་ཡོད་ཟེར་བ་ཡིན་ན་ད་ལྟ་བརྗེད་བསྡད་ཡོད་ན་མ་ཤེས་པ་དང་གཅིག་པ་རེད། ལོ་བཅུ་གྲངས་ཉི་ཤུ་ཅིག་ལ་དཔེ་སྦྱངས་སྦྱངས་སྦྱངས་ནས་ཤེས་ཀྱི་ཡོད་པ་ཡིན་ནའི་ད་ལྟ་བརྗེད་འགྲོ་ན་མ་ཤེས་པ་རེད། བ་དང། བརྗེད་ནས་ཤེས་པ་དགའ། ད་སྦྱངས་པའི་བག་ཆགས་ཅིག་ད་ཡོང་དགོས་ར་བ། རྗེས་ནས། དེ་བྱས། ད་དེ་ཡིན་དུས་གང་ན་གང་བྱས་པའི་གེ། དེ་ནས་ཞབས་རྡོལ་བ་མ་ཡིན་པ། བཀའ་ཆོས་ཐེམ་སྤང་པ་མ་ཡིན་པ་ཟེར་དུས་རྒྱུན། སྐྱབས་རྗེ་རྡོ་རྗེ་འཆང་རྣམ་པས་གསུང་གི་ཡོད་པ། བཀའ་ཆོས་ཐེམ་སྤང་པ་མ་ཡིན་པ། བཀའ་ཆོས་ཉན་ཉན་ཡག་པོ་ཉན། ཨ་ནི་མར་གྲོལ་དུས་གང་ཐེམ་པ།

སོ་སོ་ནད་པ་ལྟ་བུའི་འདུ་ཤེས་ནད་པ་ཡིན་ན། ད་ནད་པ་ཚབས་ཆེན་པོ་ནད་ཚབས་ཆེན་པོ་ཅིག་ན་བསྡད་ཡོད་ན་ཨེམ་ཆི་སྐད་གྲགས་ཆེན་པོ་ཅིག་སླེབས་ན་ད་ད་དགའ་ཐག་ཆོད་ཀྱི་རེད་བ་ད་ད་དེ་ག་བ་བསྡད་ཡོད་ན་དེ་ཁ་བྱང་ག་བ་ཡོད་ན་དེ་ཕོན་ནམ་པར་ག་བ་ཡོད་ན་ཟེར་འདྲ་ཅིག་ང་ཞེ་པོ་ཅིག་ན་བསྡད་ཡོད་པས་ནས་ཨེམ་ཆི་མ་རག་ནས་ཟེར་ད་གང་ཅིག་ནད་པས་ཨེམ་ཆི་བཙལ་ཨེམ་ཆི་ཐུག་ཡོང་དུས་དགའ་དགོས་ར་བ་ཨོ་དེ་ནང་འདྲ་ཅིག་གི་ནད་པ་ཡིན་པ་ངོས་མ་ཟིན་ན། ཨེམ་ཆི་ག་ཚད་ཅིག་སླེབས་བསྡད་ཡོད་ནའི་ག་རེ་བྱེད་ན་བྱེད་ཇུས་གཏོགས་མེད་བསམ་བསམ་བྱེད་ར་བ་དང་དེ་ད་ངོ་ཤེས་ཀྱི་མེད་བསམ་བསམ་བྱེད། བྱས་ཙང་སོ་སོ་ནད་པ་ཡིན་པའི་འདུ་ཤེས་དེ་བཞག་ཡ་དེ་གལ་ཆེན་པོ་ཡོད་རེད། ནད་པ་དེ་ད་ཉོན་མོངས་པས་མནར་བསྡད་པའི་ནད་པ་དེ་རེད། ར་བ་དང་ང་ཚོ་ཁོང་ཁྲོ་ལངས་ཆོག་ཆོག་འདུག་བ། མི་གིས་ཅིག་ལམ་སང་ཚིག་ཅིག་ཚིག་ངན་པ་ཞིག་ལབ་སོང་ན་ལམ་སང་གདོང་དམར་འཕྱུར་ཁོང་ཁྲོ་ལངས་ཡོང་གི་འདུག་བ་དེ་ན་བསྡད་ཡོད་པའི་རྟགས་རེད།

ཨོ་ཆེ་ད་དེ་དེ་ནས་འདོད་ཆགས་ཀྱི་གཟེར་བརྒྱབ་ནས་ན་བསྡད་ཡོད་རེད་ད་དེ་འདྲས་ཀྱི་དེ་ནི་ཉོན་མོངས་ཀྱི་མནར་བསྡད་པའི་ནད་པ་ཡིན་པ་ངོས་ཟིན་དགོས་རེད། སོ་སོ་དེ་ནད་པ་ཡིན་པ། དེ་ཡང་ནད་ཚབས་ཆེན་པོ་ཡིན་པ་ངོས་ཟིན་སོང་ན། ད་ནད་དེ་ལས་དྲག་འདོད་བློ་ཅིག་ཡོང་དགོས་རེད་བ། ནད་དེ་ལས་དྲག་འདོད་ཀྱི་བློ་ཅིག་བྱས་ནས་ད་ཨ་ནི་བི་གས། ཆོས། ཆོས། སྨན་དང་འདྲ་བའི་དེ་ནི་དམ་པའི་ཆོས་དེ་བཙལ་ནས། དེ་སོ་སོའི་ལག་ཏུ་བླང་དགོས་རེད། དམ་པའི་ཆོས། སྐབས་འདིར་བྱང་ཆུབ་ལམ་གྱི་རིམ་པ་དེ་རེད། དེ་ལས་ལྷག་པ་ཅིག་ཡོད་མ་རེད་སྨན། རེད་པ་ད། དེ་ནི། བྱང་ཆུབ་ལམ་གྱི་རིམ་པ། སྨན། ད་དམ་པའི་ཆོས་ལ་སྨན་གྱི་འདུ་ཤེས། ད་སྨན་བྱང་ཆུབ་ལམ་གྱི་རིམ་པ་བྱས་ནས་དམ་པའི་ཆོས་དེ་སོ་སོའི་ལག་ཏུ་བླངས་པ་ལ་དེ་སྟོན་མཁན་གྱི་དགེ་བའི་བཤེས་གཉེན་སྨན་པ་མཁས་པ་དང་འདྲ་བ། རེད་པ་ད། སྨན་པ་མཁས་པ་ཆ་ཚང་ཧ་གོ་མཁན། ལམ་ཡོངས། ལམ་ཡོངས་སུ་རྫོགས་པ་སྟོན་ཐུབ་མཁན་གྱི་དེ་ནི་དགེ་བའི་བཤེས་གཉེན་ཅིག་བཙལ་ནས། རེད་པ་ད། ཆོས་ཉན་དགོས། དེ་ཡིན་ཙང། ཆོས་སྨྲ་བ་པོ་ལ་དེ་ནི་སྨན་པ་མཁས་པའི་འདུ་ཤེས། ད་དགེ་རྒན་གྱི་མདུན་ནས་བླ་མའི་མདུན་ནས་དགེ་རྒན་ཟེར་ན་བླ་མ་ཟེར་ན་གཅིག་པ་རེད་བ། བླ་མ་ཟེར་ན་ཡིན་གཅིག་མིན་གཅིག་ཁྲི་སྒང་ལ་བསྡད་བསྡད་མཁན་ལ་ཟེར་གྱི་ཡོད་མ་རེད། འོ་ད་གང་བྱས་པས་སོ་སོའི་ཆོས་ཞུ་ས་འོ་དེ་རེད། ཆོས་ཞུ་ས་གི་དེ་ནས་བླ་མ་དེས་གི་ཆོས་མར་གསུངས་ནས་ཨ་ནི་སོ་སོ་ཉམས་སུ་བླང་དགོས་རེད་ལག་ཏུ་བླང་དགོས་རེད། ལག་ཏུ་བླངས་ན། ནད་འཚོ་བ། ཉི་མ་རེ་རེ། ལོ་རེ་རེ། ཡར་སྐྱེད་བྱས་ནས་ཟླ་བ་རེ་རེ། སོ་སོའི་སེམས་རྒྱུད་དེ་ཇེ་དུལ་ཇེ་དུལ་ཇེ་བཟང་ཇེ་བཟང། ཉོན་མོངས་དེ་ཚོ་ཤུགས་ཆུང་རུ་ཆུང་རུ། རེད་པ་ད། སྔར་མ་དཔེ་ཁོང་ཁྲོ་ལངས་ཆོག་ཆོག་འདྲ་པོ་ཅིག་ཡོད་ནའི། ད། ལམ་རིམ་ཉན་ནས། ད་ཁོང་ཁྲོ་ལངས་ཡ་ཞེ་དྲག་མེད་པ་འདྲ་པོ་ཅིག་རེད་པ་ད། ཁོང་ཁྲོ་ལངས་ཡིན་ན་སོ་སོའི་ཁུག་ཀྱོག་འདྲ་བ་ཅིག་ཕར་ལངས་ག་ག་ལང་ཁ་བྱེད། མི་ཡོད་ས་མར་འཇམ་ཤུར་ཤུར་ལ་བྱེད་ཁ་བྱེད། ཨོ་དང་པོ་ཨོ་དེ་འདྲ་བྱེད་ཁ་བྱེད་ནས་དེ་གང་ཚ་ཆེ་ཡག་ཡག་ནང་ལོགས་ཡང་སྨིན་དགོས་རེད་པ་ད་ཤིང་ཏོག་ཨ་མྲ་ཟེར་ཡ་ད་ཤིང་ཏོག་ཨ་མྲ་དེ་སྨིན་སྟངས་དེ་ནང་སྨིན་ལ་ཕྱི་མ་སྨིན་པ་ཕྱི་སྨིན་ལ་ནང་མ་སྨིན་པ་གཉིས་ཀ་མ་སྨིན་པ་གཉིས་ཀ་སྨིན་པ་ཟེར་མུ་བཞི་བཞག་གི་འདུག་བ་བྱས་ཙང་ཤིང་ཏོག་ཨ་མྲ་དེ་ཕྱི་ལོགས་ནས་ཡང་ག་ལེ་ག་ལེ་སྨིན་ནས་དེ་ནང་ལོགས་ཡང་སྨིན་དགོས་རེད་པ་ད་ཐོབ་དུས་གང་ལ་སྨིན་ཡ་ཡོད་མ་རེད་ཕྱི་ལོགས་ནས་འདུག་སེ་སྨིན་འགྲོ་ཡས་ལྟ་གི་ལྟ་གི་བྱས་དེ་སྒང་ག་སྨིན་འགྲོ་ན་ཟ་ཆོག་ཆོག་ཡོད་རེད་པ་དེ་འདྲ་རེད། བྱས་ཙང། བྱས་ཙང་འདུག་སེ་པི་ཀ་ཆོས་འཆད་ཉན་བྱས་ནས་ཅིག་གོ་རྒྱུ་ཚོར་རྒྱུ་ཡོད་བ་འདྲ་པོ་ཅིག་རེད་པ་ད་གོ་རྒྱུ་ཚོར་རྒྱུ་ཅིག་གི་དེ་གི་པི་ཀའི་ག་རེ་ཟེར་བ་ཅིག་ཕན་ཐོགས་པ་ཟེར་བ་རེ་རེ་ཅིག་འགྱུར་བ་ཕྱིན་པ་འདྲ་པོ་ཅིག་འགྱུར་བ་ད་བཟང་བ་ལ་འགྲོ་དགོས་རེད་བ་ད་ཆོས་ཉན་ཡིན་ནི་ངན་པ་ལ་ཕར་འགྱུར་བ་གཏོང་ཡ་ད་ག་ལ་ཡོད་མ་ལ་བཟང་རུ་འགྲོ་ཡ་ཨོ་དེ་འདྲས་ཅིག་དགོས་ཀྱི་རེད་ད། དེ་ཡིན་དེ་འདྲས་བྱུང་ན་ནད་འཚོ་བའི་འདུ་ཤེས། ནན་ཏན་ཉམས་སུ་བླངས་པ་ལ་ནད་འཚོ་བའི་འདུ་ཤེས། ཨོ་དེ་རེད་ཨ་ནི་ཆོས་ཀྱི་ཚུལ་ལ་རིང་དུ་གནས་པའི་འདུ་ཤེས། དེ་འདྲས་ཀྱི་ཆོས་འཆད་ཉན་བྱས་སོ་སོས་དཀའ་ལས་རྒྱབ་ཆོས་བྱེད་པའི་སྒང་ལ་དཀའ་ལས་ཡོད་རེད་ལས་སླ་པོ་ཡོད་མ་རེད་ལས་སླ་པོ་ཡིན་ནི་ད་ཚང་མ་གི་ཆོས་བྱེད་ཀྱི་རེད་བ་ད།

ཨང། དེ་རེད། ད་དེ་འདྲའི་གི་བི་གའི་འདུ་ཤེས་དྲུག་བསྟེན་ནས་ཆོས་ཉན་དགོས་ཡ། ཞེན་སོང་བ་ཉན་པའི་ཚུལ་དེ་ལ། ད་བཤད་པའི་ཚུལ་ན་ཆོས་བཤད་མཁན་ཡིན་ན། ཆོས་བཤད་མཁན་གྱི་བླ་མ་ཡིན་ན། ད་སོ་སོའི་བའི་ཆོས་ཕར་བཤད་དགོས་གི་ཡོད་ན། ཨ་ནི་བསམ་མནོ་ག་རེ་བཏང་གོ་རེ་ཀུན་སློང་བཅོས་ནས་ཆོས་སྦྱིན་ཉོན་མོངས་ཅན་མིན་པས། མདོ་སོགས་ཡང་དག་ཇི་བཞིན་སྟོན། ཉོན་མོངས་པས་ཀུན་ནས་མ་བསླངས་པ། ཨ་ནི་ཆོས་ཀྱི་སྦྱིན་པ་བཏང་གོ་རེ་སྦྱིན་པ་བྱེད་གོ་རེ། ཆོས་ཀྱི་སྦྱིན་པ་བྱེད་དགོས་རེད། དེ་མ་གཏོགས། འདོད་ཆགས་ཀྱིས་ཀུན་ནས་བསླངས་ཞེ་སྡང་གིས་ཀུན་ནས་བསླངས། འོ་ད་དེ་འདྲས་ཀྱི་ཀུན་ནས་བསླངས་ཏེ་ཆོས་བཤད་ན། ཆོས་བཤད་པའི་ཕན་ཡོན་འབྱུང་ཡག་ཕར་བཞག་ནས་སྡིག་པ་བསགས་ཀྱི་རེད། རེད་པ་དང། གཅིག་གི་པས་བསྙེན་བཀུར་དང་སྙན་གྲགས་དང། ཀྱི་འཁོར་མང་པོ་ཡོང་གི་རེད་སོ་སོ་ལ་འདུག་གས་དཔལ་འབྱོར་སྤེལ་བས་མང་པོ་ཅིག་ཡོང་གི་རེད་བསམ་ཡག་འདྲ་པོ་ད་དེ་འདྲས་ཀྱི་བས་ཚེ་འདི་གི་རེད་ད་དོན་དག་ཚེ་འདི་ནང་གི་ཀུན་ནས་བསླངས་ཏེ་ཨ་ནི་ཆོས་བཤད་པ་ཡིན་ན་ཉེས་པ་ཆེན་པོ་ཡོག་རེད་དེ་མ་ཡིན་པའི་བས་ཆོས་བི་གས་གདུལ་བྱ་ལ་བི་གས་བརྩེ་བ་དང་བྱམས་པ་དང་འོ་ད་དེ་འདྲས་ཀྱི་བས་ཀུན་སློང་བཟང་པོའི་ཐོག་ནས་ཆོས་བཤད་པ་ཡིན་ན་ཆོས་ཤོ་ལོ་ཀ་ཅིག་བཤད་པ་ཡིན་ན་ཡང་བསོད་ནམས་དཔག་ཏུ་མེད་པ་བསགས་ཀྱི་རེད་ཨ་ནི་ཆོས་བཤད་པའི་ཕན་ཡོན་མདོའི་སྐབས་སུ་ཕན་ཡོན་ཉི་ཤུ་གསུངས་ཡག་འདྲ་བོ། རེད་པ་དང་དེ་ལ་རྒྱུ་མཐུན་གྱི་ཕན་ཡོན། འོ་ད། རེད་པ་དང་རྒྱུ་མཐུན་གྱི་ཕན་ཡོན། རྒྱུ་མཐུན་གྱི་ཕན་ཡོན། འོ་ད་དེ་ནི། བྲལ་འབྲས། རྣམ་སྨིན་གྱི་འབྲས་བུ། འོ་ད་དེ་ནི། དེ་འདྲས་ཀྱི་དེ་ནི་ཁ་སང་གསུངས་འདུག་བ། འོ་ད་བྱས་ན་དེ་ནི། ཕན་ཡོན་ཕན་ཡོན་ཆེན་པོ་ཡོད་རེད་ཟེར་ཆོས་བཤད་ཡ་དེ་ལ། གངས་ཅན་པའི་སོ་སོའི་རྒྱུད་ལ་པའི་རྟོགས་པ་བཤད་ནས་ཕར་སློབ་མ་ལ་པའི་ཆོས་ཁ་ཤས་བཤད་པ་ཡིན་ན་དེ་དང་རྒྱུ་མཐུན་པའི་སོ་སོའི་རྒྱུད་ལ་པའི་དེ་ནས་ཐོས་བྱུང་གི་ཤེས་རབ་བསམ་བྱུང་གི་ཤེས་རབ་འོ་ད་སྒོམ་བྱུང་གི་ཤེས་རབ་སྒོམ་བྱུང་གི་ཤེས་རབ་བྱས་ནས་ཨ་ནི་ཐེག་ཆེན་པའི་ཚོགས་ལམ་ཆུང་ངུ་འབྲིང་ཆུང་ད་གངས་ཅན་ཐེག་ཆེན་གྱི་ཚོགས་ལམ། ད་འཇིག་རྟེན་པའི་ལམ་རེད་པ་ཐེག་ཆེན་གྱི་ཚོགས་ལམ། ཐེག་ཆེན་གྱི་ཚོགས་ལམ། ད་རིགས་ངེས་ཀྱི་དབང་དུ་བྱས་ན་འཇིག་རྟེན་པའི་ལམ་ཆགས་འགྲོ་གི་རེད། འཇིག་རྟེན་པའི་ལམ། དེ་ནས། སྦྱོར་ལམ། འདུ་བྱེད་བཅས། ད་དེ་ནས་ཡང། འཇིག་རྟེན་ལས་འདས་པའི་ལམ། མཐོང་ལམ་དང་སྒོམ་ལམ། དང་མི་སློབ་ལམ་དང་བཅས་པ་ཚང་མ་ལོག། ཐོས་པའི་ཕན་ཡོན་ཡིན་པ་རེད། ཁ་ས་ཐོས་པས་ཚིག་ས་ཆོས་འཆད་པའི་ཕན་ཡོན། ཆོས་བཤད་པའི་ད་ཕན་ཡོན་དེ་ལ་དེ་འདྲའི་ཡོང་གི་རེད།

ག་ས་འདི་མ་རེད། ཆོས་ཆོས་བཤད་པའི་ཕན་ཡོན་བྱས། དེ་ནས་བསམ་པ་དང་སྦྱོར་བ་ཇི་ལྟ་བུས་རེད་པ་དང་ཆོས་བཤད་ཡ། འོ་འདི་རེད་པ་དང། ད་འདི་རེད་ཆོས་དང་ཆོས་སྨྲ་བ་ལ། ཆོས་སྟོན་པ་དང་ཆོས་ལ་རིམ་གྲོ་ཇི་ལྟར་བྱ་བ། ད་ཆོས་བཤད་པའི་སྒང་ལ། ཆོས་ཀྱི་ཆེ་བ། འདོན་ཡག་གི་ཆེད་དུ་བོད་ཀྱི་གུས་ཞབས་བྱས་ནས།

འདི་རེད། ད་དོན་དག་བྱང་ཆུབ་ཀྱི་སེམས་ཟིན་པའི་ཐོག་ནས་ཆོས་བཤད། ད་དེ་ནས་སྦྱོར་བ་དེ་ནི་གཙང་སྦྲ། སོ་སོའི་གཟུགས་པོ་རེད་དུག་ལོག་རེད་ཆོས་བཤད་མཁན་གྱི་རེད་བ་ད་འོ་ད་ཅིག་བཙོག་པ་འདྲ་པོ་ཅིག་དྲེག་པ་རིག་རིག་འདྲ་པོ་མིན་པ་ཞིག་ལ་བག་གཙང་མ་ཡག་པོ་ཅིག་བྱས། ཞི་ཞིང་དུལ་བ་གཙང་མ། འོ་ད་མཐོང་ན་མི་མཐུན་པ་མེད་པ་ཟེར་གྱི་རེད་བ་ད་སུས་མཐོང་བ་ཡིན་ནའི་དང་བ་འདྲེན་པ་འདྲ་པོ་དེ་འདྲའི་ཅིག་དགོས་ཀྱི་ཡོད་རེད་བ་ད།

ད་གང་ལ་བཤད་པ་དང་མི་བཤད་པའི་ཁྱད་ཡུལ་གྱི་ཁྱད་པར་དེ་རེད་གང་ལ་བཤད་ཆོག་གང་ལ་བཤད་མི་ཆོག་ཡག་གི་དེ་ནི། བཤད་པ་དང་མི་བཤད་པའི་དེ་ནི་ཡུལ་གྱི་ཁྱད་པར་དེ་རེད། ཆོས་བི་ག་ག་པར་བཤད་ཆོག་གི་རེད་ཟེར་ན་ད་སྣོད་དང་ལྡན་པ་ལ་བཤད་དགོས་རེད་ད་སྣོད་མིན་ལ་བཤད་རྒྱུ་ཡོད་མ་རེད། དཔེར་ན་གསང་སྔགས་ཡིན་ན་སྣོད་མིན་ལ་ཆོས་བཤད་ན་རྩ་ལྟུང་ཡོང་ཡག་འདྲ་པོ་དེ་འདྲ་ཡོང་རེད།

ད་དུ་བྱས་ནས་དེ་ཆོས་བཤད་དགོས་ཀྱི་ཡོད་ད་དོན་དག་བཤད་དགོས་ཀྱི་ཡོད་རེད། དེ་ནས་མ་གསོལ་བར་མི་བྱའོ། ད་ཁ་ཤས་དམིགས་བསལ་ཁ་ཤས་ལ་གསོལ་བ་མ་བཏབ་ཀྱང་དེ་ནས་སྣོད་དང་ལྡན་ན་ཆོས་བཤད་ཆོག་ཡ་དེ་འདྲའི་ཡོང་གི་ཡོད་རེད། ཨོ་དུ་བྱས་ནས་ཨ་ནི་བི་ཀའི་སློབ་མ་བི་ཀ་ཡར་ལངས་ནས་བླ་མ་མ་ག་སོ་སློབ་མ་མར་བཞུགས་བླ་མ་ཡར་ལངས་ནས་བསྡད་བསྡད་ནས་ཆོས་བཤད་ཆོག་མ་རེད་སློབ་མ་ཉལ་ནས་བླ་མ་ལངས་ནས་ཆོས་བཤད་ཆོག་མ་རེད། ད་གང་བྱས་པའི་སློབ་མས་ཆོས་ལ་གུས་ཞབས་དང་ལྡན་པའི་ཐོག་ནས་ཨ་ནེ་བླ་མས་བཤད་དགོས་ཀྱི་ཡོད་རེད་འདུག་ཟེར། ད་དེ་མང་པོ་འདུག་ཨོ་དེ་རེད། འདུལ་བ་ནས་བཤད་སྟངས་བེ་གའི་ཆོས་བཤད་རེད་བ་ད། ཨོ་དེ་ཟེར། ད་ཆོས་བཤད་སའི་ཡུལ་གྱི་ཁྱད་པར་ཁ་སང་མང་པོ་གསུངས་སོང་ཨོ་དེ་རེད། ད་དེ་ནས་མཇུག་ཏུ་ཐུན་མོང་དུ་ཇི་ལྟར་བྱ་བ་ད་བསྔོ་བ་སྨོན་ལམ་བྱེད་ཡ་དེ་རེད།

ད་ཤོག་གུ་བརྒྱ་དང་བཞི་བཅུ་ཞེ་ལྔ། འོ་དེ་རེད། བཞི་པ་གདམས་པ་དངོས་ཀྱིས་སློབ་མ་ཇི་ལྟར་བཀྲི་བའི་རིམ་པ་ལ་གཉིས། རྩ་བའི་ས་བཅད་བཞི་པ་དེ་རེད་བ་འོ་དེ་ལ། ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ། བསྟེན་ནས་བློ་ཇི་ལྟར་སྦྱང་བའི་རིམ་པའོ། དེ་ཡང་རྗེ་བཙུན་ཙོང་ཁ་པ་ཆེན་པོའི་གསུང་གི་ས་བཅད་འདྲེན་ཚུལ་ཙམ་ལ་ཡང་ཉམས་ལེན་གྱི་གནད་ཤིན་ཏུ་ཆེ་བ་སྟོན་ཏེ། འོ་ད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་གསུངས་པའི་རེད་བ་ཞེ་དྲག་གི་བི་གའི་གསུངས་པའི་གནད་འགག་ཆེན་པོ། རེད་བ་ད། ས་བཅད་འདྲེན་སྟངས་ཀྱི། འདྲེན་སྟངས་དེ་གཅིག་པུ་ཡིན་ནའི་བི་ཅིག། གཞན་ལས་བི་ག་ཁྱད་པར་དུ་འཕགས་པ་འདྲ་པོ་ཅིག་ཡོད་རེད། ག་རེ་རེད་ཟེར་ན། ལམ་གྱི་རྩ་བ་ཞེས་གསུངས་པ་ནི། དཔེར་ན་ཤིང་གི་ལོ་འབྲས་སོགས་ཐམས་ཅད་རྩ་བ་ལ་རག་ལས་པ་ལྟར། ཤིང་ཏོག་གི་སྡོང་པོ་ཡག་པོ་ཡོང་ཡ་ལོ་མ་དང་མེ་ཏོག་དང་འབྲས་བུ་དང་རྫོགས་ཡ་མེད་པ་ཅིག་ཡོང་ཡ་དེ། བར་གཏུགས་ན་རྩ་བ་ཁོ་རང་ཡག་པོ་ཅིག་ཡོད་དེ་རེད་བ་དང་ཤིང་གི་རྩ་བ་ཡག་པོ་ཅིག་ཡོད་ན་ཤིང་གི་རྩ་བ་དེ་ཡག་པོ་མེད་སྐམ་པོ་ཡིན་ན་རྩ་བ་སྐམ་འགྲོ་ན་ཨ་ནི་ལོ་མ་དང་མེ་ཏོག་དེ་ཚོ་ཁབ་སོས་ཁྲ་ཁྲ་སིལ་སིལ་འདྲ་བོ་ཅིག་ཡོད་ནས་ག་ལེ་ག་ལེ་ག་ལེ་ག་ལེ་བ་ཨ་ནི་མར་མེད་པ་ཆགས་འགྲོ་བ་འོ་དེ་རེད་དཔེར་ན་ཤིང་གི་ལོ་འབྲས་སོགས་ཐམས་ཅད་རྩ་བ་ལ་རག་ལས་པ་ལྟར་དལ་འབྱོར་རྙེད་དཀའ་ནས་མི་སློབ་པའི་ཟུང་འཇུག་གི་བར་གྱི་རྟོགས་པའི་ཉམས་མྱོང་ཐམས་ཅད་ལ་གང་ཅིའི་རྟོགས་པ་ཡོད་ཚད་འོ་དེ་རེད་བཤེས་གཉེན་བསྟེན་ཚུལ་ཁོ་ན་ལ་རག་ལུས་པར་བསྟན། བསྟེན་ནས་བློ་ཇི་ལྟར་སྦྱང་བ་ཞེས་པའི་ནས་ནི་འབྱུང་ཁུངས་ཀྱི་སྒྲ་ཡིན་པས། ནས་ལས་འབྱུང་ཁུངས་ཟེར་དེ་རེད་བ་དང་བྱས་ཙང། ལམ་གྱི་རྩ་བ་བཤེས་གཉེན། ཀ་ས། བཤེས་གཉེན་བསྟེན་ཚུལ་རེད་བ་དང་བསྟེན་ནས་བློ་ཇི་ལྟར་སྦྱང་བ་ཟེར་སྒང་ལ་ནས་ཟེར་དེ་འབྱུང་ཁུངས་ཡིན་ཙང། དེ་མན་ཆད་ཀྱི་ལམ་གྱི་རིམ་པ་ཚང་མ་ལོ་དགེ་བའི་བཤེས་གཉེན་བསྟེན་པ་ལ་བརྟེན་ནས་ཡོང་དགོས་ཀྱི་རེད་དགེ་བའི་བཤེས་གཉེན་མ་བསྟེན་པ་ལ་ལ་རྟོགས་པ་དེ་ཚོ་སྐྱེ་ཡ་ཡོད་མ་རེད་གསུང་དགོས་རེད། དེ་ཡིན་ཙང་བཤེས་གཉེན། འབྱུང་ཁུངས་ཀྱི་སྒྲ་ཡིན་པས་བཤེས་གཉེན་ཚུལ་བཞིན་བསྟེན་པ་ལས་དལ་འབྱོར་ནས་ཟུང་འཇུག་གི་བར་འབྱུང་བར་བསྟན་ཅིང། དེས་ན་བཤེས་གཉེན་བསྟེན་ཚུལ་ནི་ཐོག་མར་ཤིན་ཏུ་གལ་ཆེ་སྟེ། ལམ་རིམ་བསྒོམ་པའི་སྒང་ལ་དང་པོ་དང་པོ་ག་རེ་ཉམས་སུ་བླང་དགོས་རེད་བཤེས་གཉེན་བསྟེན་ཚུལ་དེ་ཉམས་སུ་བླང་དགོས་རེད། དེ་གལ་ཆེན་པོ་ཞེ་དྲག་རེད། དགོངས་དགོས་རེད་བཤེས་གཉེན་བསྟེན་ཚུལ། མགོ་བཤེས་གཉེན་བསྟེན་ཚུལ་མཇུག་མི་སློབ་པའི་ཟུང་འཇུག་ཟེར་གྱི་ཡོད་རེད། འོ་དེ་རེད། དེས་ན་བཤེས་གཉེན་བསྟེན་ཚུལ་ནི་ཐོག་མར་ཤིན་ཏུ་གལ་ཆེ། ས་བཅད་དང་པོ་གསུམ་ལམ་རིམ་ཆེན་མོ་ལྟར་ཡིན་ཀྱང། འདི་མན་གྱི་ས་བཅད་རྣམས་དམར་ཁྲིད་ལྟར་ཡིན་པས་ཆེན་མོའི་ས་བཅད་དང་མི་འདྲ། ས་བཅད་དང་པོ་དེ་ལམ་རིམ་ཆེན་མོ་དང་གཅིག་པ་བཅད་དང་པོ་གསུམ་དེ། ད་གདམས་པ་དངོས་ཀྱིས་སློབ་མ་ཇི་ལྟར་བཀྲི་བའི་རིམ་པའི་ས་བཅད་དེ་ད་དམར་ཁྲིད་ལམ་རིམ་དམར་ཁྲིད་དང་ད་བསྟུན་ནས་གཅིག་པ་བྱས་ནས་མར་གསུང་གི་ཡིན། འདྲ་གི་རེད་བ་ད་ཕ་གིའི་ལམ་རིམ་ཆེན་མོ་དང་ས་བཅད་འདྲ་གི་མ་རེད། དེ་ནས་དེ་ནས་དང་པོ་ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ་ལ་གཉིས། ཐུན་གྱི་ངོ་བོ་ལ་ཇི་ལྟར་བྱ་བ་དང་ཐུན་མཚམས་སུ་ཇི་ལྟར་བྱ་བའི་ཚུལ་ལོ། ས་བཅད་ཐུན་དང་ཐུན་མཚམས་སུ་བྱ་བ་འདི་ནི་ཤིན་ཏུ་གནད་ཆེ་སྟེ། མི་ཚེ་ཧྲིལ་པོའི་བྱ་བ་ཐམས་ཅད་ཉིན་ཞག་ཕྲུགས་རེའི་ནང་དུ་འདི་ནི་བསྡུས་ཤིང་ཟེར། ད་སོ་སོ་མི་ཚེ་ག་ཚད་རིང་ཐུང་ག་ཚད་ཅིག་ཡོད་ན་ཡང་བྱ་བ་ཚང་མ་ལོ། ཉིན་མཚན་གཉིས་ནང་ན་བསྡུས་འགྲོ་དགོས་རེད་པ་དང། རེད་པ་དང། ཐུན་རེད་པ་དང། ཉིན་ཞག་ཕྲུགས་གཅིག་ལ། ཨོ་དེ་རེད། དེ་ན་མ་བསྡུས་པ་ཅིག་ཡོག་མ་རེད། དེ་ཡིན་ཙང་ཉིན་ཞག་ཕྲུགས་གཅིག་པོ་དེ། ཐུན་དང་ཐུན་མཚམས་གཉིས་སུ་འདུ་བས། ཡང་ན་ཐུན་སྒང་ལ་རེད་ཡང་མིན་ན་ཐུན་མཚམས་རེད་དེ་གཉིས་ན་མ་བསྡུས་པ་ཅིག་ཡོག་མ་རེད། འདུ་བས་སྒོ་གསུམ་གྱི་བྱ་བ་ཐུན་དང་ཐུན་མཚམས་གཉིས་སུ་བསྡུས་ནས་ཐུན་དང་ཐུན་མཚམས་གཉིས་པོ་དོན་ལྡན་དུ་བྱེད་ན་ཉིན་ཞག་ཕྲུགས་རེ་དོན་ལྡན་དུ་འགྲོ། དེ་འདྲའི་ཟླ་བ་དང་ལོ་སོགས་མི་ཚེ་ཧྲིལ་པོ་དོན་ལྡན་དུ་འགྲོ་བ་ལ་གནད་ཆེ། དེ་ལྟར་དང་པོ་ཐུན་གྱི་ངོ་བོ་ལ་ཇི་ལྟར་བྱ་བའི་ཚུལ་ལའང།

དེ་རེད། ད་དང་པོ་ཐུན་སྐབས་ལ། དེ་ནས། ཐུན་གྱི་ངོ་བོ་ལ་ཇི་ལྟར་བྱ་བའི་ཚུལ་ལའང། སྦྱོར་བའི་ཆུ། དངོས་གཞི་ཇི་ལྟར་བསྐྱངས་པ། མཇུག་ཏུ་ཇི་ལྟར་བྱ་བའི་རིམ་པ་གསུམ། སྦྱོར་བའི་ཆོས་བྱས་ཨ་ནི་དངོས་གཞི་བྱས། མཇུག་ཏུ་ཇི་ལྟར་བྱ་བའི་རིམ་པ་གསུམ། དེ་ཡང་སྦྱོར་བ་གལ་ཆུང་བྱེད་མི་ཉན་ཏེ། སྦྱོར་ཆོས་ཟེར་ཡག་དེ། རེད་པ་ད། གལ་ཆུང་ཆུང་བྱེད་རྒྱུ་ཡོད་མ་རེད། དེ་ད་སྦྱོར་བ་རེད་བསམ་དངོས་གཞི་ད་མ་རེད་དངོས་གཞི་མིན་པ་ཡིན་ཙང་ད་ཞེ་དྲག་གལ་ཆེན་པོ་ཡོད་ཀྱི་མ་རེད་བསམ་ཡང་འདྲ་པོ་དེ་འདྲས་མ་རེད། མི་ཉན་ཏེ་དཔེར་ན་ཇ་ཞིམ་པོ་ཞིག་བཟོ་བ་ལ་ཐོག་མ། ཐོག་མ་དེ་ནས་ཉོ་དུས་ནས་ནན་ཏན་བྱེད་དགོས་པ་རེད་བ་ད་ཇ་ཞིམ་པོ། ཇ། སོ་སོ་དཔེ་ཇ་ལ་དགའ་པོ་ཞེ་པོ་ཡོད་པ་བྱས། ཇ་ཞིམ་པོ་ཅིག་འཐུང་དགོས་ཀྱི་ཡོད་པ་བྱས་རེད་པ་ད། ད་དེ་ཇ་ཞིམ་པོ་ཅིག་དགོས་ཀྱི་ཡོད་ན། ཇ་ཉོ་དུས་ནས་སྤུས་དག་པོ་ཅིག་ཉོ་དགོས་རེད་པ་ད། ཇ་ཉོ་གར་འགྲོ་དུས་ནས་ཇ་ཉོ་དུས་ནས་སྤུས་དག་པོ་ཅིག་མ་ཉོ་ན། ཇ་ཞིམ་པོ་མེད་པ་ཅིག་ཉོས་བཞག་ན་ཨ་ནི། ཡོང་གི་མ་རེད་པ། ཇ་བཟོ་དུས་སྒང་ལ་ཞིམ་པོ་ཡོང་གི་མ་རེད་པ། བྱས་ཙང་ཇ་ཞིམ་པོ་ཞིག་བཟོ་བ་ལ་ཐོག་མར་ཉོ་དུས་ནས་ནན་ཏན་བྱེད་དགོས་པ་བཞིན་དངོས་གཞིའི་ཉམས་མྱོང་རྒྱུད་ལ་སྐྱེ་བའི་རྒྱུ་ཚོགས་སྦྱོར་བའི་ཆོས་ལ་ནན་ཏན་བྱེད་དགོས། དེས་ན་དང་པོ་སྦྱོར་བའི་ཆོས་དེ་ལ་དྲུག། སྦྱོར་བའི་ཆོས་དྲུག་ཟེར་དེ་རེད། ད་ལྟ་འདི་ག་རེ་གི་སྦྱོར་བ་བཤེས་གཉེན་བསྟེན་ཚུལ་གྱི་སྦྱོར་བ། ད་ལམ་གྱི་རིམ་པ་གང་ག་དལ་འབྱོར་རྙེད་དཀའ་འཆི་བ་མི་རྟག་པ་ག་རེ་ག་རེ་སྒོམ་གྱི་ཡོད་ན་དེ་གི་སྦྱོར་བ་ལ་སྦྱོར་བའི་ཆོས་དྲུག་དེ་འགྲོ་དགོས་རེད་གང་ག་ལ་སྦྱོར་བའི་ཆོས་དྲུག་འགྲོ་གི་འགྲོ་གི་བྱས་ནས། དེས་ན་དང་པོ་སྦྱོར་བའི་ཆོས་དེ་ལ་དྲུག། སྦྱོར་བའི་ཆོས་དང་པོ་གནས་ཁང་བྱི་དོར་བྱས་ལ་སྐུ་གསུང་ཐུགས་ཀྱི་རྟེན་དགྲམ་པ། གཉིས་པ་མཆོད་པ་གཡོ་མེད་ཅིང་བཀོད་པ་མཛེས་པར་བཤམས་པ། གསུམ་པ་སྟན་བདེ་བ་ལ་ལུས་རྣམ་སྣང་གི་ཆོས་བདུན་ལྡན་དུ་འཁོད་དེ་དགེ་སེམས་ཁྱད་པར་ཅན་གྱི་ངང་ནས་སྐྱབས་སེམས་སོགས་བྱ་བ། བཞི་པ་ཚོགས་ཞིང་གསལ་འདེབས་པ། ལྔ་པ་བསགས་སྦྱང་གི་གནད་བསྡུས་པ་ཡན་ལག་བདུན་པ་མཎྜལ་དང་བཅས་པ་འབུལ་བ། དྲུག་པ་གསོལ་བ་འདེབས་པ་མན་ངག་བཞིན་རྒྱུད་དང་འདྲེས་ངེས་སུ་བྱ་བའོ། འོ་ད་སྦྱོར་བའི་ཆོས་དྲུག་དེ་ངེས་པ་བྱས་དང་པོ། གོ་རིམ་འདྲ་པོ་དེ་ངེས་པ་བྱས། དེ་ནས་ལག་ཏུ་བླང་དགོས་རེད་བ། གསོལ་བ་འདེབས་པ་མན་ངག་བཞིན་རྒྱུད་དང་འདྲེས་ངེས་སུ་བྱ་བའོ། ད་དང་པོ་དེ། དང་པོ་གནས་ཁང་བྱི་དོར་བྱ་བ། དེ་རེད། དང་པོ་གནས་ཁང་བྱི་དོར་བྱས་ལ་སྐུ་གསུང་ཐུགས་ཀྱི་རྟེན་དགྲམ་པ། དེ་སྦྱོར་ཆོས་དང་པོ་དེ་རེད་སྦྱོར་བའི་ཆོས་དྲུག་གི་ནང་གི་དང་པོ་དེ། ད་དེ་གནས་ཁང་བྱི་དོར་བྱ་བ་འདི་བླ་མ་གསེར་གླིང་པའི་རྣམ་ཐར་ཡིན་ལ། དེའི་ཁུངས་ག་རེ་རེད་ཟེར་ན་ཨ་ནི་མདོའི་སྐབས་སུ་མདོ་ལས། བྱང་ཆུབ་སེམས་དཔའ་ས་ཕྱོགས་གཙང་མར་སྐྱིལ་མོ་ཀྲུང་བཅས་ཏེ་ཞེས་གསུངས་པ་འདི་ཡིན། བྱང་ཆུབ་སེམས་དཔའ་ས་ཕྱོགས་གཙང་མ་ཟེར་འདུག་བ་མ་གཏོགས་ས་ཕྱོགས་དཔེ་བཙོག་པ་འདྲ་པོ་ཅིག་ནང་ལ་ཨ་ནི་རྡོ་རྗེ་སྐྱིལ་ཀྲུང་བཅས་ནས་སྒོམ་རྒྱབ་གསུང་གི་ཡོད་མ་རེད་ས་ཕྱོགས་གཙང་མ་བྱས་ནས་ཨ་ནི་སྐྱིལ་ཀྲུང་བཅས་ནས་སྒོམ་དགོས་གི་རེད་གཙང་མ་བྱས་ནས་ཟེར་ཡ་འདི་གས་ད་གནས་ཁང་བྱི་དོར་བྱས། གནས་ཁང་ཟེར་ཡ་དེ་སོ་སོའི་བི་གའི་ཉམས་སུ་བླང་ས་གི་གནས་དེར་བ་ད་ཁ་འདོན་བྱེད་ས་མཚམས་བྱེད་ས། ད་ལྟ་ཡིན་ན་མཚམས་ཁང་ཟེར་གི་རེད་བ་ད་ཐུན་ཁང་ཟེར་ཡ་འདྲ་བ་རེད་བ་ད། འོ་དེ་ཆོས་བྱེད་ས་གི་གནས་དེ་ཨ་ནི་གཙང་མ་བྱེད་དགོས་རེད་ཟེར་ཁུངས་དེ་འདི་རེད། གཙང་མ་སྐྱིལ་མོ་ཀྲུང་བཅས་ཏེ་ཞེས་གསུངས་པ་འདི་ཡིན་ཟེར། ད་མདོ་བི་གའི་དེ་ནི་རྟག་ཏུ་ངུ་ཡི་བྱང་ཆུབ་སེམས་དཔའ་རྟག་ཏུ་ངུ་གི་བི་གའི་རྟག་ངུ་གི་དེ་ཡོད་རེད་བ་ད་ལེའུ་དེ་ཚོའི་ཁུངས་རེད།

བྱི་དོར་བྱ་དགོས་པའི་རྒྱུ་མཚན་ནི། དཔེར་ན་བླ་མའམ་དཔོན་པོ་ཆེན་པོ་ཞིག་རང་གི་ཁྱིམ་དུ་གདན་དྲངས་པ་ན་ཐོག་མར་གད་བདར་སོགས་ལེགས་པར་བྱེད་དགོས་པ་ལྟར་རང་གི་གནས་ཁང་དེར་ཡང་བླ་མ་རྒྱལ་བ་སྲས་བཅས་གདན་དྲངས་པ་ལ་གུས་པར་བྱ་བའི་ཆེད་དུ་ཡིན། ད་ཀུན་སློང་འདི་རྒྱུའི་ཀུན་སློང་འདི་བསམ་བློ་འཁོར་ནས་རེད་བ། ད་སོ་སོའི་བི་གའི། ལམ་རིམ་གྱི་བི་གའི་ཚོགས་ཞིང་བསྒོམས་ནས། མ་ལུས་སེམས་ཅན་ཀུན་གྱི་མགོན་གྱུར་ཅིང་ལབ་པའི་ཚོགས་ཞིང། སྤྱན་དྲངས་ཡོང་བ་རེད་བ། ཚོགས་ཞིང་སྤྱན་དྲངས་ཡོང་དུས་སྒང་ལ། བི་གའི་བླ་མ་རྒྱལ་བ་སྲས་དང་བཅས་པ་བི་གའི། སྐྱབས་གནས་པའི་མ་ཚང་བ་མེད་པ་ཚང་མ་ལོ་སོ་སོའི་གནས་ཁང་དེ། ཕེབས་ཡོང་དགོས་རེད་བ། ཕེབས་ཡོང་དུས་གནས་ཁང་བཙོག་པོ་བྱས་ནས་བསྡད་དེ་ན། ཨ་ནི་སོ་སོའི་ཉེས་དམིགས་ཟེར་ཡ། མ་གུས་པ། ཨོ་དེ་འདྲ་ཅིག་རེད་གི་རེད་དེ་ཡིན་དུས་ད་བར་གཙང་མ་བྱེད་དགོས་ཀི་འདུག་བསམ་ནས་རྒྱུ་ཡི་ཀུན་སློང་འདི་འདྲ་ཅིག་བསམ་བློ་འཁོར་ནས་ཨ་ནི་ཕི་གའི་མཆོད་ཁང་ནང་ཕྱིན་ནས་ཕི་གའི་གཙང་མ་ཡག་པོ་བྱེད་དགོས་རེད། གདན་དྲངས་པ་ལ་གུས་པར་བྱ་བའི་ཆེད་ཡིན་ཟེར་ཀུན་སློང་རང་སྐྱིད་འདོད་དང་ད་སོ་སོ་སྐྱིད་པོ་བྱེད་འདོད་དང་ཅིག་མཛེས་ཆོས་སོགས་ཀྱི་ཆེད་དུ་བྱེད་ན་པོ་ཏཱ་ལ་དང་སེ་འབྲས་ཀྱི་གད་པ་ལྟར་ཕན་ཡོན་གང་ཡང་མི་འབྱུང་ཟེར་རེད་རེད་བ་ད་པོ་ཏཱ་ལ་རེད་བ་ད་སེ་ཕི་གའི་གད་པ། སེ་ར་འབྲས་སྤུངས་བོད་ལ་རེད་པ་དང། ད་འདི་པར་ཡིན་ན་གནམ་གྲུ་ཊི་སིང། ད་མོ་ཊ་ཊི་སིང། ཨོ་དེ་འདྲས་ལ་གད་རྒྱག་མཁན་འདུག་བ་གླ་ལེན་ནས་གད་རྒྱག་མཁན། ཁོ་ཚོ་ལ་དེ་ག་ཡོག་མ་རེད་པ་ད། རྒྱལ་བ་སྲས་དང་བཅས་པ་ཕེབས་ཡོང་གི་རེད་བསམ་ནས་གད་རྒྱག་བ་གད་མ་རེད་བ་ཀུན་སློང་དེ་ཡོག་མ་རེད། ཨོ་ད་ཁོ་རང་གླ་དེ་རག་རོག་བྱས་ན། གད་མ་བྱས་ན་གླ་དེ་ཆད་འགྲོ་གི་རེད་བསམ་ཡ་འདྲ་བོ་བྱས་རེད་བ་ད། ཀུན་སློང་ཚེ་འདི་གི་ཀུན་སློང་དེ་མ་གཏོགས་མེད་པ་ཡིན་ཙང་ཨ་ནི་ཕན་ཡོན་ག་གི་ཡོག་མ་རེད། རེད་པ་ད། ཕན་ཡོན་འདྲ་པོ་གས་ཡོང་ཡ་ཡོད་མ་རེད། རེད་པ་ད། ད་གླ་རག་ཡ་དེ་རེད། ཕན་ཡོན་དེ་མ་གཏོགས། བི་གས། གཞན་པ་ཕན་ཡོན་ཐོབ་ཡ་ཡོད་མ་རེད། པོ་ཏཱ་ལ་དང་སེ་འབྲས་ཀྱི་གད་པ་ལྟར་ཕན་ཡོན་གང་ཡང་མི་འབྱུང་ཟེར། དེ་ལྟར་མིན་པར་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་ཕྱིར་ལམ་གྱི་རིམ་པའི་ཁྲིད་དམིགས་སྐྱོང་བའི་སྔོན་འགྲོ་ཚོགས་ཞིང་ལ་སྲི་ཞུ་དང་བཀུར་སྟི་བསམ་པ་དང་ལྡན་པར་བྱས་ན་ཕན་ཡོན་ཤིན་ཏུ་ཆེན་པོ་འབྱུང། མདོ་ལས། ཕན་ཡོན་ལྔ་གསུངས་ཏེ། རང་གི་སེམས་དང་བར་འགྱུར་བ་དང་གཞན་གྱི་སེམས་དང་བར་འགྱུར་བ་དང། ལྷ་རྣམས་དགའ་བར་འགྱུར་བ་དང་མཛེས་པའི་ལས་གསོག་པ་དང། ལུས་ཞིག་ནས་ལྷ་ཡུལ་དུ་སྐྱེ་བ་དང་སྐྱེ་བ་དང་ལྔ་ཡིན། ཟེར་རེད་བ་ད་སོ་སོའི་བི་གས་གད་རྒྱབ་རེད་བ་ད་ཡག་པོ་གཙང་མ་བྱས་ན་སོ་སོའི་སེམས་དེ་བའི་དྭངས་མ་སེམས་དེ་བི་གས་གཙང་སིང་སིང་འདྲ་བ་ཅིག་སེམས་ཡོང་གི་རེད་པས་ཤེས་པ་དེ་ཉོབ་པོ་མེད་པ། ཨཱ་ནི་མི་གཞན་དག་རེད་ད་སླེབས་ཡོང་དུས་སེམས་དགའ་ལྷང་ལྷང་འདྲ་པོ་སེམས་ཅིག་དྭངས་མ་འདྲ་པོ་ཡོང་ཡ་ཅིག་དེ་མིན་སོ་སོའི་བི་གས་གད་སྙིགས་གང་དེ་དྲི་མ་ཕིག་ཕིག་འདྲ་པོ་བྱས་ཏེ་ཁང་པའི་ནང་ལ་བསྡད་བསྡད་ན་མི་ཡར་ཡོང་དུས་ལམ་སང་སྣ་སུབ་དགོས་ཡ་ཅིག་འོ་དེ་ག་རེ་ཅིག་ཅིག་རུལ་དུ་ཡོད་པ་འདྲ་ཟེར་ཡ་འདྲ་པོ་ཅིག་དྲི་མ་ཅིག་ལམ་སང་འདྲ་ག་ཅིག་སྐྱུག་བྲོ་ཡ་འདྲ་པོ་ཅིག་རེད་པ་ད་སོ་སོ་བས་ཉོབ་ནས་ཤེས་པ་ཉོབ་ནས་གཉིད་ཁུག་བསྡད་ཡ་འདྲ་པོ་ད་རེད་པ་ད་ཉལ་བས་ཉོབ་པའི་ར་ཅིག་ཆགས་སྡོད་ཡ་ཨ་ནི་དེ་ལ་བརྟེན་ནས་དེ་ག་ནས་ན་ཚ་སླེབས་ཡོང་བ་ཆམ་པ་དང་དེ་ཚོ་ཅིག་སླེབས་ཡོང་བ་འདྲ་པོ་ཡོང་གི་ཡོད་རེད་པ་ད་བ་དེ་རེད་བྱས་ཙང་ད་གཙང་མ་ཡག་པོ་བྱས་ན་ཀུན་སློང་ཡག་པོའི་ཐོག་ནས་ཀུན་སློང་ད་གིན་བྱུང་སོང་ང་བ་དེའི་ཐོག་ནས་གཙང་མ་ཡག་པོ་ཅིག་བྱས་ན་རང་གི་སེམས་དེ་དང་བ་ཆགས་གཞན་གྱི་སེམས་དེ་དང་བར་འགྱུར་ཨ་ནི་ལྷ་དེ་ཚོ་བས་དགའ་པོ་ལྷ་དེ་ཚོ་བས་གཙང་སྦྲ་ལ་དགའ་པོ་ཡོད་རེད་གཙང་སྦྲ་མེད་ན་ལྷ་ཚོ་ཡོང་གི་མ་རེད་མགོན་སྐྱབས་བྱེད་གི་མ་རེད། གཙང་མ་ཡག་པོ་བྱས་ན་ལྷ་ཚོ་ཕེབས་ཡོང་གི་རེད། དེ་ནས། རང་གི་སེམས་དང་བར་འགྱུར་བ་དང་གཞན་གྱི་སེམས་དང་བར་འགྱུར་བ་ལྷ་རྣམས་དགའ་བར་འགྱུར་བ། དཀར་ཕྱོགས་སྐྱོང་བའི་ལྷ་རེད་བ་ད། དཀར་ཕྱོགས་སྐྱོང་བའི་ལྷ་དེ་སོ་སོ་ལ་འཁོར་བ་ཡིན་ན། ཨ་ནི་སོ་སོ་ལ་བི་གས་མགོན་སྐྱབས་བྱས། བར་ཆད་སེལ་ཡ་འདྲ་བ་དང་དེ་འདྲའི་ལ་ཕན་ཐོགས་ཡོང་གི་ཡོད་རེད་རེད་བ་ད། ད། དེ་བྱས་ལྷ་རྣམས་དགའ་བར་འགྱུར་བ། མཛེས་པའི་ལས་གསོག་པ། ད་གཙང་མ་ཡག་པོ་བྱས་ནས་བི་གས་ད་ལྟ་གི་སོ་སོའི་ལུས་ད་མཛེས་པོ་ཡིན་ན་མཛེས་ཚར་རེད་སྡུག་པོ་ཡིན་ན་སྡུག་ཚར་རེད་ཡང་བསྐྱར་བྱེད་རྒྱུ་བི་གས་མཛེས་བཅོས་རྒྱག་ཡག་ད་ཡོག་མ་རེད་མ་འོངས་པ་ལ་བི་གས་མི་ལུས་ཐོབ་ཡོང་དུས་ཨ་ནི་བཟོད་པས་མཛེས་ཤིང་བཟོད་པ་སྒོམ་པ་ལ་བརྟེན་ནས་ལུས་མཛེས་པོ་ཡོང་ཡག་བྱས་ནས་བཟོད་པ་སྒོམ་ཡག་བྱེད་ཀྱི་རོགས་དེ་འགྲིག་གི་བཟོ་འདྲ་པོ་རེད་མ་མཛེས་པའི་བའི་མཚན་མཛེས་པའི་ལས་མཚན་བཟང་མཐར་གཏུགས་ན་མཚན་བཟང་གི་རྒྱུ་ལ་འགྲོ་ཡག་འོ་དེ་འདྲས་ཡོང་གི་ཡོག་རེད།

རེད། ཚེས་བཟང་དུས་བཟང་དེ་འདྲའི་ལ་དཀར་ཕྱོགས་སྐྱོང་བའི་ལྷ་དེ་ཚོ་མར་ཕེབས། རེད་བ་ད་ཚེས་པ་བརྒྱད་གནམ་གང་བཅོ་ལྔ་ཉི་ཤུ་བཞི་ཉི་ཤུ་ལྔ་ཟེར་ཡ་འདྲ་པོ་དེ་འདྲའི་ལ། འཛམ་བུ་གླིང་ལ་མར་ཆོས་ཉན་ག་ཡོང་གི་ཡོད་རེད། ཨ་ནི་ཆོས་ཉན། ཆོས་བྱེད་མཁན་ཚོ་ལ་སྲུང་སྐྱོབ་བྱས་ཨོ་དེ་འདྲས་བྱས་ནས། ཆོས་ཚུལ་བཞིན་སྒྲུབ་པ་རྣམས་ལ་སྲུང་སྐྱོབ་བྱེད་པ་ཡིན་པས་རང་གི་གནས་གཙང་མ་མ་བྱས་པར་བསྡད་ན་ལྷ་རྣམས་མི་གཙང་བ་ལ་འཛེམ་པས་འཁོར་མི་ནུས་ཤིང་སྲུང་སྐྱོབ་བྱེད་མི་ནུས།